དེ་རིང་ང་ཚོའི podcast དཔྱད་ཞིབ་ལས་རིམ་འདིའི་ནང། ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་དོན་དངོས་ཐོག་ཡུག་ཁུན་ལ་འཇིགས་སྐུལ་དེ་དག་བྱེད་དགོས་པའི་གཙོ་བོའི་རྒྱུ་མཚན་དེ་གང་ཡིན་མིན་སྐོར་ལ་ཡང་ཞིབ་འཇུག་པ་ཚོའི་ལྟ་ཚུལ་སྣ་ཚོགས་ཡོད་པ་དེ་ཚོའི་ནང་ནས་ཁག་ཅིག་ངོ་སྤྲོད་ཞུ་ཡག་ཐབས་ཤེས་བྱེད་ཀྱི་ཡིན། ད་ད་རེས་གལ་སྲིད་ཡིན་ན་འཛམ་བུ་གླིང་ནང་ལོགས་ཀྱི་གནས་ཚུལ་གལ་ཆེ་ཤོས་ཟེར་ནས་མི་འདུག་ཛ་དྲག་ཆེ་ཤོས་ཀྱི་གནས་ཚུལ་དེ་ཡིན་ན་ཡུག་ཁུན་དང་ཨུ་རུ་སུའི་བར་དུ་ལ་ལ་ཡང་དམག་འཁྲུག་ཆེན་པོ་ཅིག་ཡོང་ཡག་གི་ཉེན་ཁ་ཆགས་བསྡད་ཡོད་རེད། འདི་ཡིན་པའི་རྐྱེན་གྱིས་ཡིན་ན་ད་འདས་པའི་ཟླ་བ་གཅིག་གི་ནང་ལོགས་ལ་ཡང་ཨ་མི་རི་ཀའི་སྲིད་འཛིན་བའི་ཏིན་དང། ཨུ་རུ་སུའི་སྲིད་འཛིན་ཕུ་ཏིན་བར་དུ་ལ་ལ་ཡང་ཞལ་པར་བརྒྱུད་བྱས་ཐད་ཀར་གྱི་བཀའ་མོལ་ཐེངས་མ་གཉིས་ཙམ་གནང་བ་རེད། ད་ག་ནང་བཞིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དང། ཨུ་རུ་སུའི། ཕྱི་སྲིད་བློན་ཆེན་བར་དུ་ལ་ལ་ཡང་གྲོས་མོལ་ཐེངས་མ་གཉིས་ཙམ་གནང་མ་ཟད་ཡིན་ན་འདི་མ་ཡིན་པའི་མཐོ་རིམ་གྱི་ཕྱི་འབྲེལ་མི་སྣའི་བར་དུ་ལ་ཡང་གྲོས་མོལ་ད་ལྟ་གནང་བཞིན་ཡོད་རེད་ད་ཡིན་ནའི་ད་ལྟ་བར་དུ་གྲོས་མོལ་དེ་ཚོ་ལ་ཡང་དམིགས་བསལ་གྱི་ག་འདྲ་ཅིག་མངོན་གསལ་དོད་པོའི་འབྲས་བུ་འདི་ག་གའི་བྱུང་མི་འདུག་བྱུང་མ་ཡོང་ཡག་གི་རྒྱུ་མཚན་གཙོ་བོ་དེ་ཡིན་ན་ཐོག་མར་སྲིད་འཛིན་བའི་ཏིན་གྱིས་ཕུ་ཏིན་དང་ཐེངས་མ་དང་པོ་དེ་བཀའ་མོལ་གནང་པའི་སྐབས་དེ་ཡིན་སྲིད་འཛིན་ཕུ་ཏིན་གྱིས་ཆ་རྐྱེན་ཟེར་ནས་མི་འདུག་ད་ཁོང་ཚོའི་འདུན་པ་ཟེར་དགོས་རེད་ཅིག་ཡིན་ན་དོན་ཡོད་རེད་འདི་ག་རེ་ཟེར་ན། ནུབ་ཕྱོགས་རྒྱལ་ཁབ་ཚོས་གཙོ་བོ་ད་ཨ་མི་རི་ཀ་ཡིན། མ་འོངས་པར་ཡང་ཡུ་ཁུན་རྒྱལ་ཁབ་དེ་ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ནེ་ཐོ་ཟེར་མཁན་ཚོགས་པ་འདིའི་ནང་ལོགས་ལ་ཡང་བཅུག་གི་མིན་ཟེར་བྱས་བྱས་ཡིན་ན། ཁས་ལེན་བྱེད་དགོས་ཡོད་ཟེར་བྱས་བྱས་འདི་ར་ཤའི་ངོས་ནས་ཡིན་ན་ཁོ་ཚོའི་ཆ་རྐྱེན་གཙོ་བོ་དེ་ཡིན་ཟེར་བྱས་བྱས་བཏོན་ཡོད་རེད། ད་འདི་ལ་ཡང་ཡིན་ན་ད་མུ་མཐུད་གྲོས་མོལ་བྱས་པའི་རྗེས་ལ་ཡིན་ན་གཟའ་འཁོར་འདིའི་ནང་ལོགས་ལ་ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིང་ཀིན་གྱིས་དངོས་སུ་རང་ཡིག་ཐོག་རང་ནས་ཨུ་རུ་སུ་ལ་ཡར་ཕར་ལན་གཅིག་རྒྱབ་བྱས་ཡིན་ན་ད་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་ཚང་མ་ལོག་གི་ཕལ་ཆེར་ལངས་ཕྱོགས་ད་ག་ཡིན་གྱི་རེད་ཁོ་ཚོས་ལན་འདེབས་བྱས་ཤག་ལན་དེའི་ནང་གཙོ་བོ་ག་རེ་བ་ནུབ་བྱང་རྒྱ་མཚོ་ཆེན་མོའི་དམག་དོན་སྤྱི་ཆིངས་སྒྲིག་འཛུགས་དེ་ཁོ་རའི་རྩ་ཁྲིམས་ཁོ་རའི་ནང་ལོགས་ལ་རྒྱལ་ཁབ་ག་འདྲ་ཅིག་ཡིན་པ་ཡིན་ནའི་གང་ལྟར་ཆ་རྐྱེན་ཚང་འགྲོ་གི་ཡིན་པ་ཡིན་ན་སྤྱི་ཆིངས་སྒྲིག་འཛུགས་འདིའི་ནང་ལ་ཡར་ཞུགས་ཀྱི་ཡིན་ཞེས་བྱས་སྙན་ཞུ་འབུལ་ཡག་གི་ཐོབ་ཐང་དེ་ཡོད་རེད་འདི་འདས་སོང་ཙང་ཚོགས་པ་འདིའི་ནང་ལ་ཡར་ཡུག་ཁུན་བཅུག་གི་མེད་ཞེས་བྱས་ཡིན་ན་ལབ་ཡག་འདི་ལབ་ཐུབ་ཡག་ཡོད་མ་རེད་ཁོའི་རྩ་ཁྲིམས་ཁོ་རའི་ནང་ལོགས་ལ་ཡང་འདི་འཁོད་བསྡད་ཡོད་རེད། འདིའི་སྒང་དེར་ཡུ་ཁུན་རང་བཙན་རྒྱལ་ཁབ་ཅིག་གི་ངོས་ནས་བཤད་པ་ཡིན་ན་འཛམ་བུ་གླིང་ནང་ལོགས་ཚོགས་པ་གཞན་པ་དམག་དོན་གྱི་འདི་སྤྱི་ཆིངས་སྒྲིག་འཛུགས་ནེ་ཐོ་ལྟ་བུ་ཡིན་ནའི་རེད་ཡང་དེ་མ་ཡིན་པའི་འཛམ་གླིང་ཚོང་དོན་སྒྲིག་འཛུགས་ཡིན་ནའི་རེད་ད་སྒྲིག་འཛུགས་དེ་ཚོ་ནང་ཞུགས་ཡག་དེ་ཡིན་ན་རྒྱལ་ཁབ་ད་ག་རང་གི་གཞུང་དང་མི་མང་གིས་ཐག་གཅོད་བྱེད་ཡག་རེད་མི་ཤེས་འདི་དེ་ཨ་མི་རི་ཀ་དང་རྒྱལ་ཁབ་གཞན་པ་གཅིག་གིས་ཡིན་ནའི་བཀོད་པ་བཏང་བྱས་ཐག་གཅོད་བྱེད་ཡག་ཡོད་མ་རེད་ད་གང་ལྟར་མདོར་བ་ཡིན་ན་ར་ཤའི་ངོས་ནས་བཏོན་པའི་ཁོ་ཚོའི་ཆ་རྐྱེན་གཙོ་བོ་འདི་ཡིན་ན་བསྒྲུབ་ཡག་ཡོད་མ་རེད་ཅེས་བྱས་གང་ལྟར་ལན་འདེབས་བྱས་ཡོད་རེད། ད་ལན་འདེབས་བྱས་པའི་རྗེས་ལ་ཡིན་ན་ད་ལྟ་ཡིན་ན་ར་ཤི་ཡ་གིས་ཐད་ཀར་རང་ཕ་གིར་དམག་དཔུང་བཅུག་བྱས་དམག་རྒྱབ་ཡག་གི་དེ་འདྲའི་རྣམ་པ་འདི་ག་གའི་ཡོད་ས་མ་རེད་དེ་ཡིན་ནའི་གང་ལྟར་ཛ་དྲག་འདི་སྔར་བཞིན་བསྡད་བྱས་ཡིན་ན་མ་འོངས་པའི་ད་ཟླ་བ་གཅིག་ཙམ་ནང་ལོགས་ག་འདྲ་བྱས་ཡོང་བསམ་བསམ་གྱི་གནས་སྟངས་འདི་ཆགས་བྱས་བསྡད་ཤག། རྒྱབ་ལྗོངས་ཀྱི་མང་ཆེ་རིགས་ཀྱི་མཁྱེན་འདི་མཁྱེན་གྱི་ཡོད་རེད་དེ་རོབ་བསྡུས་ཞུས་པ་ཡིན་མིན་ན། ཡུཀ་རེན་ཟེར་མཁན་འདི་ནི་སྔ་མོ་དམར་ཤོག་གི་ཨུ་རུ་སུའི་སྐབས་ལ་ཡིན་ན་འདིའི་ཆ་ཤས་ཀྱི་རྒྱལ་ཁབ་ཅིག་རེད། རྒྱལ་ཁབ་ཅིག་བྱས་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་ལ་ཡིན་ན་ཁོ་རང་བཙན་བྱས། རང་བཙན་བྱས་པའི་རྗེས་ལ་ཡིན་འདིའི་སྐབས་དེ་དམར་ཤོག་ཨུ་རུ་སུའི་མངའ་ཁོངས་ལ་ཡོད་པའི་རྒྱལ་ཁབ་རང་བཙན་བྱས་ཀྱོག་དེ་ཚོ་མང་པོ་ཅིག་ཡིན་ན། ད་དུང་མུ་མཐུད་བྱས་ཁོ་ར་ཤ་ཡ་གི་ཤུགས་རྐྱེན་དེའི་འོག་ལ་བསྡད་བྱས་ར་ཤ་དང་འབྲེལ་བ་ཡག་པོ་བྱེད་རང་བྱེད་ཀྱི་བསྡད་ཡོད་རེད་ད་ཡིན་ན་རྒྱལ་ཁབ་ཁ་ཤས་ཡིན་ན་ད་ལི་ཏུ་ཝེ་ནི་ཡ་དང་སུ་ལོ་ཝེ་ནི་ཡ་ད་དུང་སུ་དུ་ཡིན་ན་རྒྱལ་ཁབ་ཁ་ཤས་ཡིན་ན་དཔེར་ད་དངོས་གནས་ད་ར་ཤ་དང་རྒྱང་ཐག་རིང་རིང་ཕྱིན་རྗེས་ཡིན་ན་ཉེ་ནས་དཔེར་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ནང་ལོགས་ལ་འཛུལ་ནུབ་བྱང་རྒྱ་མཚོའི་མི་སྤྱི་ཆིངས་སྒྲིག་འཛུགས་དམག་གི་སྤྱི་ཆིངས་སྒྲིག་འཛུགས་དེ་ནང་ལོགས་ལ་འཛུལ་ད་ཡུཀ་རེན་དེ་ཡིན་ན

པའི་ར་ཤ་ཡ་གིས་དམག་གི་རྒྱབ་སྐྱོར་བྱས་དམག་སྦྱོང་སྤྲད་གཅིག་བྱས་ན་ཁ་ཤས་ཟས་ཅིག་ནི་ར་ཤ་ཡའི་དམག་མི་དང་ཁ་ཁ་ཟིན་པ་གང་ལྟར་དམག་ཆས་མ་གོན་བྱས་བྱས་ཕ་གིར་འཁྲུག་པ་བཟོ་ཡག་བྱས་བྱས་གང་ལྟར་བས་ཡུཀ་རེན་ནང་ལ་དམག་འཁྲུག་བརྒྱབ་བརྒྱབ་པ་རེད་ད་ད་རིང་གི་ཛ་དྲག་གི་གནས་ཚུལ་ཡོང་དགོས་ཡ་རྒྱུ་མཚན་དེ་ཡིན་ན་ཟླ་བ་གཅིག་ཙམ་ཞིག་གོང་ལ་སྲིད་འཛིན་ཕུ་ཏིན་གྱིས་དམག་མི་ཕལ་ཆེར་འབུམ་གཅིག་ལྷག་ཙམ་ཞིག་ཡུཀ་རེན་ས་མཚམས་ནས་ཡར་དམག་སྦྱོང་བྱས་བྱས་ལྕགས་ཁྲབ་འཁོར་ལོ་དང་མེ་སྒྱོགས་དང་དེ་ཚོ་ད་གང་འདྲ་དམག་གོ་ལག་ཅི་རིགས་ཅིག་དེ་སྒང་ག་འཁྱེར་ཡོད་ས་རེད། ཕ་གིར་སྒྲིག་བྱས་བཞག་དུས་ད་དེའི་རྣམ་པ་ག་པར་བལྟས་པ་ཡིན་ན་ལས་མི་མང་པོ་ཅིག་ཟས་བཅད་པ་ཡིན་ན་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཕ་གིར་རྙོག་གཞི་མང་པོ་ཅིག་བསྐོས་པའི་སྒང་དེ་ད་དངོས་སུ་ཕལ་ཆེར་ར་ཤ་ཡ་ཡིན་ན་ཡུཀ་རེན་ལ་ཡར་ཕ་གིར་བཙན་འཛུལ་བྱེད་ཡ་མེད་འགྲོ། བྱས་བྱས་ཡིན་ན་ཚོད་དཔག་བྱས་བྱས་ད་ག་འདྲ་ཛ་དྲག་གི་གནས་ཚུལ་འདི་ཐུག་བཅུག་པ་རེད། ཨ་ནི་དེ་ར་ཤ་ཡ་གི་སྲིད་འཛིན་ཕུ་ཏིན་གྱིས་ཁོ་རང་གི་སེམས་པའི་ནང་ལོགས་ཀྱི་ཅིག་བསམ་གཏོང་སྟངས་དེའི་ནང་ལོགས་ལ་ཡ། ཅིག་དམར་ཤོག་ཨུ་རུ་སུ་དེ་ཁ་ཐོར་བྱས། ད་འདི་སྔོན་ལ་དམར་ཤོག་ཨུ་རུ་སུ་འོག་ལ་ཡོད་པའི་རྒྱལ་ཁབ་ཆེན་པོ་འདི་མང་པོ་ཞེ་པོ་ཅིག་ཡོད་ར་ད་འདི་སྒང་ག་རང་བཙན་བྱས་པ་ར་དེ་ཡིན་ན་ཁོ་རང་ངོས་ནས་བཤད་པ་ཡིན་ན་ཞེ་པོ་ཅིག་གི་ད་གནས་ཚུལ་གོད་ཆག་ཆེན་པོ་ཞེ་པོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ས་རེད་ད་དེ་འདྲ་ངོས་འཛིན་བྱེད་ཉན་ཅིག་གི་བསམ་བློ་ཞིག་བཏང་པ་ཡིན་པ་ཡིན་ན་ད་ག་དུས་ཡིན་ནའི་ཅིག་ཁོའི་སྔ་མོའི་གི་ཁོ་ཚོའི་བཙན་རྒྱལ་གྱི་རྒྱལ་ཁབ་ཆེན་པོ་འདི་ཡིན་ན་སླར་གསོ་བྱེད་ཡག་གི་འདོད་པ་དེ་ག་དུས་ཡིན་ན་ཡོང་གི་རེད་བ། དེ་འདྲ་ཡོང་དུས་ཙ་ན་དཔེར་གང་ལྟར་ཅིག་གིས་སྔ་མོའི་དམར་ཤོག་ཨུ་རུ་སུའི་འོག་གི་མངའ་ཁོངས་ཡིན་པའི་རྒྱལ་ཁབ་དེ་ཚོ་ཡིན་ན་ག་དུས་ནུབ་ཕྱོགས་རྒྱལ་ཁབ་དང་དེ་ཉེར་ཕྱིན་པ་ཡིན་ན་ལས་འདི་ལ་ཡང་བློ་འཚབ་བྱས་བྱས་ཁོ་རང་གིས་འདི་ལ་ཡང་གང་ལྟར་ཚོད་འཛིན་བྱེད་ཡག་ད་དེ་ཚོ་ཐབས་ཤེས་མང་པོ་བྱེད་ཤེས་དགོས་རེད། ཨ་འདིའི་སྐབས་དེ་ཡུཀ་རེན་ཟེར་མཁན་དེ་ཡིན་ན། དེའི་སྔོན་གྱི་དམར་ཤོག་གི་ཨུ་རུ་སུའི། འོག་ནས་རང་བཙན་བྱས་པའི་རྒྱལ་ཁབ་གཞན་པ་དེ་ཚོ་དང་མི་འདྲ་ཡིན་ན་ཁོ་དམིགས་བསལ་གི་ལོ་རྒྱུས་ཀྱི་ཁྱད་ཆོས་ཅིག་མང་པོ་ཞེ་པོ་ཅིག་འདུག། འདི་གཙོ་བོ་ག་རེ་རེད་ཟེར་ན། ད་སྔོན་མ་དམར་ཤོག་ཨུ་རུ་སུའི་འོག་ནས་རང་བཙན་བྱེད་མཁན་རྒྱལ་ཁབ་དེ་ཚོ་ཁག་ཅིག་དཔེར་ན་ཆ་བཞག་ན་ཁ་ཛག་སི་ཐན་དང་ཏ་ཇི་ཀི་སི་ཐན་ཟེར་མཁན་དེ་ཚོ་ཕྲད་དེ་ཡིན་ན་ཁོ་ཚོའི་ར་ཤའི་མི་རིགས་དང་འབྲེལ་བ་ཡོད་མ་རེད་ཆོས་ལུགས་ཐོག་ལ་འབྲེལ་བ་ཡོད་མ་རེད་ད་ལོ་རྒྱུས་ཐོག་ལ་ཡ། ར་ཤའི་གོང་མའི་འོག་ལ་ཡར་བཙན་འཛུལ་བྱས་བྱས་ཟིན་བྱས་བསྡད་པའི་ལོ་རྒྱུས་བྱུང་མྱོང་ཡོད་པ་ཡིན་ན་ལས། གང་ལྟར་དངོས་གནས་གཅིག་རིག་གཞུང་དང་འདི་འདྲའི་ཐོག་ལ་ཡང་འབྲེལ་བ་ཆེན་པོ་འདི་དང་དེ་ཡོད་ས་མ་རེད། ད་དེ་ཚོ་དང་བསྡུར་བ་ཡིན་ན། ཨ་འདི་ཡུཀ་རེན་འདི་ཞེ་པོ་ཅིག་ར་ཤ། ཡུཀ་རེན་འདི་ཡིན་ན་ར་ཤ་ཡ་དང་འབྲེལ་བ་ཆེན་པོ་ཞེ་པོ་ཅིག། ཨ་འདི་ཅིག་ཆབ་སྲིད་ཐོག་ནས་འབྲེལ་བ་འདི་ཡོད་པ་གཅིག་པོ་མ་རེད། ཁོ་སྐད་ཡིག་དང་ཨ་ནི། ཁོའི་ལོ་རྒྱུས་དང་རིག་གཞུང་དང་ལྷག་པར་དུ་ཆོས་ཐོག་ནས་ཡིན་ན་ཞེ་པོ་ཅིག་གི། ད་ལྟའི་ཡང་ད་ང་རང་ཚོའི་ར་ཤི་ཡ་ཟེར་དེ་ད་ས་ཆའི་རྒྱུད་དེ་ག་དེ་ཨུ་རུ་སུའི་དེ་ག་གཅིག་ཆེན་པོ་ཆགས་ཡོད་རེད་པ། དེ་ཚོ་ཡིན་ན་དང་པོ་འཛུགས་མཁན་དེ་ཚོ་ཡིན་ན་མང་པོ་གཅིག་ཡིན་ན་ཡུ་ཁུན་གྱི་ད་ལྟའི་ད་རྒྱལ་ཁབ་ཡོད་ས་དེའི་ས་ཆ་དུ་ཟེར་ན་ཡང་སྐྱོ་ཡིན་འདྲ། དེ་མ་ཟད་ཡང་ད་ཁོ་ཚོའི་ཆོས་དེ་ཡིན་ན་མ་ཚང་ཡེ་ཤུའི་ཆོས་དེ་ལས་ཁོ་ཚོའི་ཡེ་ཤུའི་ཆོས་ནང་ལོགས་ཀྱི་ཡང་གྲུབ་མཐའ་མ་འདྲ་བ་ཡོད་རེད། དེ་ཚོའི་ད་དང་པོའི་བྱུང་ས་དེ་ཡིན་ན་པའི་ཡུག་ཁུན་བྱུང་ཡོད་ས་རེད་བྱས་ཙང་གཅིག་བྱེད་དུས་ཙམ་པ། ཡུག་ཁུན་ས་འདི་ཨེ་ནི་ད་ལྟའི་ར་ཤི་ཡའི་གི་ད། རིག་གཞུང་དང་ཆོས་ལུགས་དང་འདི་ཚོའི་ཕ་གི་ལྟེ་གནས་ཕ་གི་ཆགས་བསྡད་ཡོད་ས་རེད། དེ་འདྲ་སོང་ཙང། ར་ཤི་ཡའི་ངོས་ནས་ཡིན་ན་རེད་ད་ལྷག་པར་སྲིད་འཛིན་ཕུ་ཏིན་ངོས་ནས་ཕི་ཡུག་ཁུན་འདི་ཕི་ར་ཤི་ཡའི་མངའ་ཁོངས་མིན་པ་བྱས་རང་བཙན་རྒྱལ་ཁབ་ཅིག་ཆགས་ཡ་དེ་ལ་དེ་བས་ད་གང་འདྲ་འདོད་པ་དང་ཨ་ནི་གང་འདྲ་སེམས་ལ་ཡ། ཤོང་མ་ཐུབ་པ་འདྲ་ཅིག་ཡོད་ས་རེད་ད་དེ་ཚོ་སྒང་ཁ་ལོག་ལོ་རྒྱུས་རྒྱབ་ལྗོངས་ཐོག་ནས་བྱས་པ་ཡིན་ན་ད་ལྟ་ཕུ་ཏིན་གྱི་བསམ་བཏང་ཕྱོགས་ལ་ཡང་གང་འདྲ་འབྲེལ་བ་ཆེན་པོ་ཞེ་པོ་བྱས་ཏེ་ད་ལྟ་ཕར་འཇིགས་སྐུལ་བྱེད་དགོས་ཡ་དང། གཅིག་བྱས་ན་བཙན་འཛུལ་བྱས་པ་ཡིན་ན་བཙན་འཛུལ་བྱེད་ཡག་གི་རྒྱུ་མཚན་བྱས་པ་རེད་པ། དེ་ཚོ་སྒང་ཁ་ལོག་ཡིན་ན་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། ད་ཡིན་ན་ཡང་གང་འདྲ་ཡིན་ན་དུས་ཚོད་འདི་ལ་ཡ། སྲིད་འཛིན་ཕུ་ཏིན་གྱིས་ག་རེ་བྱས་བྱས་ཕ་གི་ཡ། དམག་སྐྱོད་ཆེན་པོ་ད་གིར་བྱས་བྱས་ཡིན་ན་ཨ་ནི་འཛམ་བུ་གླིང་གི་ཡང་ད་དཔེར་ན་ཆ་བཞག་ན་སྲིད་འཛིན་བའེ་ཌེན་གྱིས་གསུངས་འདུག་ག། གལ་སྲིད། ར་ཤི་ཡ་གིས་དེ་རིང་དངོས་སུ་ཡིན་ན་ཕ་གི་ཡ་ཡུ་ཁུན་ལ་བཙན་འཛུལ་བྱེད་ཆེད་དམག་སྐྱོད་བྱས་པ་ཡིན་ན། ཨ་ཨ་མི་རི་ཀས་དཔེ་ད་ཞེ་པོ་ཅིག་ར་ཤི་ཡ་ལ་དཔལ་འབྱོར་གྱི་ཉེས་པ་ཆེན་པོ་ཞེ་པོ་སྤྲོད་ཀྱི་ཡིན་ད་ག་ནང་བཞིན་ནུབ་ཕྱོགས་རྒྱལ་ཁབ་ཡུ་རོབ་ཀྱི་རྒྱལ་ཁབ་ཚང་མ་ལོག་གི་ཕལ་ཆེར་དེ་མཉམ་འབྲེལ་བྱེད་མདོག་ཁ་པོ་རེད་ཁོང་ཚོས་དཔལ་འབྱོར་ངོས་ནས་ད་གྱོང་གུན་དེ་ཆེན་པོ་ཞེ་པོ་ཅིག་རག་རྒྱུ་ཡིན་པ་གཏན་འཁེལ་བ་རེད་ད་ཡིན་ནའི་དེ་འདྲ་ཅིག་ཡིན་བཞིན་དུ་ག་རེ་བྱས་བྱས་ཕུ་ཏིན་གྱིས་ཉེན་ཁ་དེ་དག་ཚོ་ལ་ཡ་རྩིས་མེད་ཀྱི་བཟོ་འདྲ་བཏང་བྱས་ད་ལྟའི་ལས་ཀ་དེ་བྱེད་དགོས་ཡ་རྒྱུ་མཚན་དེ་ག་རེ་རེད་ཟེར་དེ་ཡིན་ན་དེ་རིང་ཁ་སང་དེ་རིང་གི་དཀའ་ངལ་དེ་བྱུང་བ་དེ་ལ་ཡ་ཞིབ་འཇུག་བྱེད་མཁན་དེ་ཚོ་མང་པོ་གཅིག་གི་ལྟ་ཚུལ་བཤད་ཡ་དེ་གནད་འགག་གལ་ཆེན་པོ་ཞེ་པོ་ཆགས་བཞག་ད་དེ་ལས་ཚོད་དཔག་རེད་ད་མ་ཚང་སྒང་ཁ་ལོག་གིས་བྱས་པ་ཡིན་ན། གཅིག་གཉིས་ཤིག་ངོ་སྤྲོད་ཞུ་འདོད་བསམ་བྱུང། ད་ལྟ་སྤྱིར་བཏང་བྱས་པའི་འདི་ག་སུ་ལ་གཅིག་རྒྱལ་ཁབ་གཅིག་གི་གཅིག་ལ་ཡ་བཙན་འཛུལ་བྱེད་དུས་ཙམ་པ། ས་ཆ་བཟུང་ཡ་ཆེད་དུ་རེད་ད་ས་ཆ་དེ་ཁྱོན་ནས་ར་ཤི་ཡ་ལ་དགོས་ཡ་ཡོད་མ་རེད་ད་ལྟ་ཁྱོན་ནས་འཛམ་བུ་གླིང་ཁོ་རའི་ནང་ནས་ས་ཆ་ཆེ་ཤོས་དེ་ཡིན་ན་ར་ཤི་ཡ་ཆགས་ཡོད་རེད་དེ་ག་འདི་ལྷག་པར་དུ་ར་ཤི་ཡའི་མི་འབོར་ཟེར་དེ་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནས་མི་འབོར་ཉུང་ཉུང་ཉུང་ཉུང་བྱས་ས་རྒྱ་ཆེར་ཆེར་ཆེར་ཕྱིན་པ་རེད་པ་ཡ་རྒྱ་ནག་དང་ཡ་འབྲེལ་བ་བྱེད་སའི་ས་ཆ་དེ་ཚོ་ཞུ་དང་ཤོར་ཡག་གི་ཉེན་ཁ་ཞིག་འདྲ་ཡོད་ས་རེད་འདི་འདྲ་སོང་ཙང་ཕོ

ཨ་ནི་ར་ཤི་ཡ་ཕལ་ཆེར་ལྡབ་བཞི་འདྲ་ཅིག་ཡག་ཡོད་རེད་པ། བྱས་ཙང་ཁོ་གཅིག་རྒྱལ་ཁབ་སྐྱོ་གཅིག་ལ་མར་འགྲོ་དགོས་ཡག་དེ། རྒྱུ་མཚན་མེད་པའི་བཟོ་འདྲ་ཅིག་རེད། ད་ཡིན་ན་རྒྱུ་མཚན་མངོན་གསལ་དོད་ཤོས་དང་ང་ཚོ་ཕྱིར་རྟག་པར་བཤད་བསྡད་མཁན་དེ་ད་གིན་ངས་ཞུས་པ་དེ་རེད། གཙོ་བོ་དེ་ཨ་ནི་དམར་ཤོག་ཨུ་རུ་སུ་ཁ་ཐོར་ཕྱིན་པའི་རྗེས་ལ་ཡང་ཁོ་མངའ་ཁོངས་རྒྱལ་ཁབ་དང་ཨ་ནི་གང་འདྲ་ཨུ་རུ་སུ་ཐད་ཀར་གི་སྔ་མོའི་དམར་ཤོག་འོག་གི་མངའ་ཁོངས་མིན་པ་ཡིན་ན་ཡང། དམར་ཤོག་ཤུགས་རྐྱེན་འོག་ལ་ཡོད་པའི་ཤར་ཡུ་རོབ་རྒྱལ་ཁབ། པོ་ལན་དང་ཅེ་ཀི་སོ་ལོ་ཝ་ཀེ་ཡ་དང་ཧང་གྷ་རི་དང་སྦོལ་གྷེ་རི་ཡ་དང་རོ་མཱེ་ནི་ཡ་སོགས་འདི་རྒྱལ་ཁབ་མང་པོ་ཞེ་པོ་ཅིག་རེད་པ། ད་འདི་གས་འདི་ད་མགྱོགས་པོ་མགྱོགས་པོ་ཅིག་ག་འདྲ། ཡུ་རོབ་སྤྱི་ཚོགས་འདི་ནང་ལོགས་ལ་ཡར་ཐིམ་ཕྱིན་བྱས། ཐིམ་ཕྱིན་མ་ཟད་ཡིན་ན་རྒྱལ་ཁབ་འདི་གས་ཚང་མ་ལོག་ཡིན་ན་ནུབ་བྱང་རྒྱ་མཚོ་ཆེན་མོའི་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་ཉན་དེར་ཞུགས་པ་རེད། ནུབ་བྱང་རྒྱ་མཚོ་ཆེན་མོའི་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་ཉན་དེ་ཡང་ནེ་ཏོ་ཟེར་ཉན་དེ་ཡིན་ན་དམག་ཆེན་གཉིས་པའི་རྗེས་ལ་ཡར། དངོས་སུ་རང་ཕི་གས་དམར་ཤོག་གི་ཨུ་རུ་སུ་ལ་ཡར་ཁ་གཏད་བཅག་ཡག་ཆེད་དུ་ད་ཁོ་ཚོས་དམར་ཤོག་ཨུ་རུ་སུའི་ཝར་སོ་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཟེར་ཉན་བྱས། འདི་ནང་ལ་ད་ལྟའི་ངས་བཤད་པའི་ཤར་ཡུ་རོབ་དམར་ཤོག་རྒྱལ་ཁབ་དེ་བྱས། ད་ནུབ་ཕྱོགས་སྔོན་ཕྱོགས་དེའི་ནེ་ཏོ་དེ་བཙུགས་ཡོད་རེད། དམར་ཤོག་གི་ཨུ་རུ་སུ་དེའི་བཙན་རྒྱལ་དེ་ཁོ་པ་ཁ་ཐོར་ཕྱིན་པའི་རྗེས་ལ་ཡིན་ན། མང་པོ་ཅིག་གིས་དེའི་སྐབས་དེ་ཟེར་ཡག་བྱས་པ་ཡིན་ན་ད་ནེ་ཏོ་ཟེར་ཡག་དེ་ཁོའི་དགོས་ཡག་མེད་པའི་བཟོ་ཆགས་རེད་ཁོ་ག་རེ་ཟེར་ན་དགྲ་དེ་མེད་པ་ཆགས་པ་རེད་པ། ཁ་ཤས་ཀྱིས་མེད་པ་བཟོ་དགོས་རེད་ལབ་དེ་ལས་དེ་མེད་པ་བཟོ་རྒྱུའི་ཚབ་ཡིན་ན། ཁོ་རྒྱ་སྐྱེད་བཏང་རྗེས་ཡིན་ན། པོ་ལན་དང་ཧང་གྷ་རི་དང་ཅེག་ཟེར་ཉན་དེ་ཚོ་དམར་ཤོག་གི་ཡུ་རོབ་ཀྱི་རྒྱལ་ཁབ་དེ་གས་དེ་ཡིན་ན་དེ་ནང་ག་ལེ་ག་ལེ་བཞུགས། དེའི་རྗེས་དེ་ད་ཐེངས་མ་གཉིས་པ་དང་རིམ་པ་གཉིས་པ་དེ་ནང་ལ་ཡིན་ན་དེ་སྔའི་དམར་ཤོག་གི་ཨུ་རུ་སུའི་མངའ་ཁོངས་ནས་རང་བཙན་ཅན་གྱི་རྒྱལ་ཁབ Baltic གྱི་རྒྱལ་ཁབ་གསུམ་ཆུང་ཆུང་གསུམ་ཡོད་རེད་དེ་ཚོ་ཁ་ཅིག་ཡིན་ན་དེ་ནང་ལ་ཞུགས་པ་རེད། དེ་ཞུགས་པས་མ་ཟད་ད་ལོ་ཁ་ཤས་ཀྱི་གོང་ནས་ཡུག་རེན་ནང་ལོགས་ལ་ཡང་ཁོ་རང་ཚོས་ད་ཅིག་འོས་འདེམས་དང་དེ་འདྲ་བྱས་པའི་སྐབས་ཡིན་ན་རྩོད་གླེང་ཆེ་ཤོས་ཅིག་ག་རེ་རེད་ཟེར་ན། ཡུག་རེན་རྒྱལ་ཁབ་དེ་ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ནེ་ཏོ་ཟེར་ཉན་ནང་ཞུགས་ཀྱི་རེད་མ་རེད་ཟེར་དེ་བྱས་རྗེས། ད་ལྟའི་བར་དུ་གནས་ཚུལ་གལ་ཆེན་པོ་ཞེ་པོ་ཆགས་བྱས་ཨ་ནི་ནེ་ཏོའི་ངོས་ནས་བཤད་པ་ཡིན་ན་དེ་ཡུག་རེན་འདི་ནང་བཅུག་གི་ཡིན་ཟེར་ཅིག་ཨ་ནི་འདི་གྲ་སྒྲིག་དང་ཨ་ནི་འདི་ཡོད་ས་མ་རེད་ཁོ་ཆ་རྐྱེན་ངེས་ཅན་ཞིག་དགོས་ཀྱི་རེད་ཆ་རྐྱེན་དེ་ཚོ་ད་ལྟ་ཚང་གི་ཡོད་ས་མ་རེད་དེ་ལས་ཟེར་ཡག་བྱས་པ་ཡིན་ན་ཨ་ནི་ར་ཤི་ཡའི་སྲིད་འཛིན་ཕུ་ཏིན་དང་ཁོ་རང་ལ་རྒྱབ་སྐྱོར་བྱེད་ཉན་དེ་ཚོས་ཟེར་ཡག་བྱས་པ་ཡིན་ན་ད་གལ་སྲིད་ཡུག་རེན་བར་དུ་ཨ་ནེ་ནུབ་བྱང་རྒྱ་མཚོ་ཆེན་མོ་སྤྱི་ཆིངས་སྒྲིག་འཛུགས། NATO། ནང་ཞུགས་པ་ཡིན་ན། ཨ་ནེ NATO། ཟེར་ཉན་དེའི་དམག་དཔུང་འདི་ཚོ་ཡིན་ན་ད་ར་ཤི་ཡའི་ས་མཚམས་རང་ལ་ཡར་སླེབས་བྱས་ད་ར་ཤི་ཡའི་བདེ་འཇགས་ལ་ཡང་ཐད་ཀར་གྱི་གང་ལྟར་ཉེན་ཚབས་ཆེན་པོ་ཞེ་པོ་ཆགས་ཀྱི་རེད། འདི་འདྲ་སོང་ཙང་ད་དེ་ཡིན་ན་ཁྱོན་ནས་ཨ་ནེ་བྱེད་འཇུག་རྒྱུ་ཡོད་མ་རེད། གང་ལྟར་དེ་ལ་བཀག་འགོག་བྱེད་ཡག་ཆེད་དུ་ཐབས་ཤེས་ག་རེ་ཡིན་ན་བྱེད་དགོས་རེད་ཟེར་བྱས་ད་དེ་རྒྱུ་མཚན་དེ་ཁོ་རང་ཚོའི་ཁ་ནས་དེ་དྲངས་ཀྱི་ཡོད་རེད། མི་ཚང་མ་ལོ་ཕྱི་ནས་བལྟས་ནས་ད་གནས་ཚུལ་དེ་ཡིན་ན་གལ་ཆེ་ཤོས་ཡིན་པའི་བཟོ་ཆགས་བསྡད་ཡོད་རེད། ད་ཡིན་ན་ལས་ཁ་ཤས་ཟེར་ཡག་བྱས་པ་ཡིན་ན་དངོས་ཡོད་ཀྱི་གནས་ཚུལ་དེ་ཡིན་ན་དེ་མ་རེད་ཟེར་ཉན་ད་མང་པོ་འདུག་ཁྱད་པར་འདི་ནང་ནས་ག་རེ་ཡིན་ཟེར་ན། ཁོ་གའི་ཡ་ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ནང་ལ་ཡ་ཡུག་རེན་ཞུགས་པ་ཡིན་ན་ད་འདི་ནེ་ཏོ་ཟེར་འདི་ལོ་རྒྱུས་ཁོ་རའི་ནང་མ་ཟིག་ད་ཁོའི་ནང་ཞུགས་ཡག་ཁོའི་དམིགས་ཡུལ་གཙོ་བོ་འདི་རེད། ཁོ་ཚོའི་སྤྱི་ཆིངས་སྒྲིག་འཛུགས་འདིའི་རྩ་ཁྲིམས་ཀྱི་དོན་ཚན་ལྔ་པའི་ནང་ལོགས་ལ་ཡ། སྒྲིག་འཛུགས་འདིའི་ཚོགས་མིའི་རྒྱལ་ཁབ་ཅིག་ཆགས་ཚར་བ་ཡིན་ན། རྒྱལ་ཁབ་འདི་ལ་ཡ་ད་ཕྱིའི་རྒྱལ་ཁབ་སུས་ཡིན་ན་བཙན་འཛུལ་བྱས་པ་ཡིན་ན་ལས་ད་གང་ལྟར་མཉམ་རུབ་ངང་ནས་དེ་ལ་ཡ་ཕར་རྒོལ་བྱེད་ཀྱི་ཡིན་ཞེས་དེ་ལ་སྲུང་སྐྱོབ་བྱེད་ཀྱི་ཡིན་ཞེས་བྱས་འཁོད་ཡོད་རེད། དེ་རེད་དེ་རེད་ཡིན་ན་ལས། ནེ་ཏོ་ཟེར་ཉན་དེ་རྒྱལ་ཁབ་དེ་ཁོའི་རྒྱལ་ཁབ་གཞན་པ་ལ་ཕར།

བློ་འཚབ་དང་སེམས་ཁྲལ་དང་དེ་ཚོ་ཡོད་དོ་ཡོད་ཀྱི་འདུག་ལས་དོན་དག་དངོས་གནས་བྱས་ན་གཙོ་བོ་འདི་མ་རེད། འདི་མ་ཡིན་པའི་དོན་དག་གཞན་པ་ཅིག་ཡོད་རེད་ཟེར་ངས་ཡང་འདི་ད་མཁས་པ་འདི་མང་པོ་ཞིག་འདུག་འདིའི་ནང་ནས་དཔེ་ན་ཆ་བཞག་པས་ན་དེ་ཨ་མི་རི་ཀའི་ནང་ལོགས་ལ་ཡང་ད་ཕྱི་འབྲེལ་སྲིད་བྱུས་དང། འདི་འདྲའི་ཐོག་ལ་ཡང་རྩོམ་དང་འདི་འདྲ་བྲིས་ཉན་གྱི་སྐད་གྲགས་ཆེན་པོ་ཅིག་བུད་མེད། ཨེན་ཨ་པལ་བམ་ཟེར་ཉན་ཅིག་ཡོད་རེད་ད་ཁོ་རང་ཤར་ཡུ་རོབ་དང་བར་རྒྱུན་རིང་ཞིབ་འཇུག་བྱས་ཁོ་རང་གི་སྐུ་ཟླ་དེ་ཕལ་ཆེར་དེ་སྔོན་ལ་ཕོ་ལན་གྱི་ཕྱི་སྲིད་བློན་ཆེན་ཡིན་ན་ཅིག་གནང་མྱོང་བ་ཞིག་རེད་ཁོ་རང་རྩོམ་མང་པོ་ཅིག་རེད་ད་ཁོ་རང་ངས་དེ་རིང་དཔེ་མཚོན་ལྟ་བུ་ཞུ་གི་ད་ཡིན་ན་ཁོ་རང་ལྟ་ཚུལ་དེ་འདྲ་བཤད་ཉན་མང་པོ་འདུག་ཁོ་རང་གསུང་ཡ་བྱས་པ་ཡིན་ན་ར་ཤི་ཡ་གི་སྲིད་འཛིན་ཕུ་ཏིན་གྱིས་ད་རེས་ད་ཡུག་རེན་ལ་ཡ་དེ་བྱེད་དགོ་ཡ་གི་ཁོ་སེམས་ཁྲལ་ཆེ་ཤོས་དེ་ནེ་ཏོ་དང་དེ་ཚོ་ཁ་ནས་བཤད་ག་ཅིག་མ་གཞི་དངོས་གནས་དེ་མ་རེད། དངོས་གནས་དེ་ག་རེ་ཟེར་ན་ད་གིན་ངས་ཞུས་པ་ནང་བཞིན་བྱས་ར་ཤི་ཡ་དང་ཡུག་རེན་ཟེར་ཉན་དེ་རིག་གཞུང་དང་སྐད་ཡིག་དང་ད་དུང་གང་ག་ཞེ་པོ་ཅིག་འདྲ་པོ་བྱས་བྱས་ད་ཉེ་པོ་ཞེ་པོ་ཅིག་ཡོད་ས་རེད། ད་ལྟ་ཡིན་ན་ཕ་གི་ར་ཤི་ཡའི་ནང་ལོགས་ལ་ཡང་ཕུ་ཏིན་གྱིས་ཕ་གི་དབང་ཆ་ཟིན་བྱས་ད་སྲིད་དབང་སྒེར་གཅོད་ཅན་ཞིག་ཟིན་བྱས་ད་གང་ལྟར་དབང་གང་ག་ལོ་ཁོ་རའི་ལག་པར་ཡོད་རེད། དམངས་གཙོ་ཟེར་ཉན་དེ་ཡོད་མ་རེད་འོས་འདེམས་རྫུན་མ་ཞིག་ཅིག་ཡོད་རེད། སྨྲ་བརྗོད་རང་དབང་དེ་ཚོ་ད་རྒྱ་ནག་དང་གཞན་ད་ཞེ་དྲག་དྲག་འདུག་དེ་ལས་ཡིན་ནའི་ཞེ་དྲག་ཡོད་མ་རེད་ད་གང་ལྟར་ཁོའི་ལམ་ལུགས་གསར་པ་ཅིག་ཅིག་གི་མིང་ཟེར་མཁན་མེད་ནའི་དེ་འདྲ་ཅིག་བཙུགས་བྱས་བཞག་བྱས་ད་ད་ཕུ་ཏིན་གྱིས་ད་དབང་སྒྱུར་བྱས་བྱས་བསྡད་ཡོད་རེད་བ། གལ་སྲིད། རྦད་དེ་ཡུག་རེན་ནང་ལོག་ལ་ཡ། ཨ་ནི་དངོས་གནས་དམངས་གཙོ་བཅས་ལུགས་མཐུན་རྒྱལ་ཁབ་བཅས་གང་ཐམས་ཅད་ལ་ཡ་ད་ཡུག་རེན་ཟེར་ཏེ་ཁོ་སློབ་སྦྱོང་དང་དེ་ཚོའི་ཆུ་ཚད་དེ་ཚོ་ཡག་པོ་ཞེ་དྲག་ཡོད་རེད་མི་མང་བྱས་ཙང་ཁོའི་ཆ་རྐྱེན་དེ་ཞེ་དྲག་ཡོད་རེད་ད་ལྟ་བར་དུ། ཕ་གི་ཡུག་རེན་ནང་ལོག་ཟང་ཟིང་བྱས་བྱས་ཅིག་རྒྱལ་ཁབ་ཚགས་ཚུགས་བྱུང་ཡོད་མ་རེད་མ་གཞི། གལ་སྲིད་ཚགས་ཚུགས་པོ་བྱུང་དངོས་གནས་དམངས་གཙོ་བཅས་ཡག་པོ་བྱུང་བས་ན་དཔལ་འབྱོར་ཡར་རྒྱས་འགྲོ་གི་རེད་ཕ་གི་ཧྲ་ཐག་ཐག་བྱས་དམངས་གཙོ་བཅས་གཏམ་བརྗོད་རང་དབང་ཡོད་པ་དེ་ཚོ་ཆགས་པས་ན། ཕུ་ཏིན་ངོས་ནས་བཤད་པས་ན་འདི་ནི་ཉེན་ཁ་ཞེ་པོ་ཞིག་རེད་ད་ག་ཚོད་རེད་ཁོ་རང་ཚོའི་ཁོ་རའི་ཨ་འདྲའི་གཅིག་གི་དབང་སྒྱུར་བྱེད་སྟངས་ཀྱི་གཅིག་ཡོར་བ་བྱེད་སྟངས་ཅིག་ལ་ཡང་འདི་ལ་ཡ་ཡིན་ན་ཨ་ནི་ཉེན་ཁ་ཞེ་པོ་ཆགས་པ་ཡིན་ན་ཨ་ནི་ར་ཤི་ཡའི་ནང་ལོག་གི་རྒྱལ་ཁབ་ཀྱི་རྒྱལ་ནང་གི་ཆབ་སྲིད་ཀྱི་གནད་འགག་ཆེན་པོ་ཞེ་པོ་ཞིག་རེད་འདི་འདྲ་སོང་ཙང་ཕུ་ཏིན་ངོས་ནས་བཤད་ན་ཕ་གི་གཅིག་གི་ཡུག་རེན་ནང་ལོག་ལ་ག་དུས་ཡིན་ནའི་རྙོག་ཁྲ་ཞིག་བཟོས་བྱས་ཕ་གི་ཁོ་ལྷོད་ལྷོད་བྱས་བྱས་ག་ལེ་ག་ལེ་དམངས་གཙོའི་རྒྱལ་ཁབ། གཅིག་རྒྱུན་ལྡན་རྒྱལ་ཁབ་ཅིག་ཆགས་མ་བཅུག་ཡ་དེ་ནི་ཞེ་པོ་ཅིག་གལ་ཆེན་པོ་རེད། འདི་འདྲ་སོང་ཙང་ད་ཕ་གི་དམག་མི་དངོས་གནས་བཏང་གི་ཡོད་ནའི་མེད་ནའི་ས་མཚམས་གཏོང་བ་དང་འཇིགས་སྐུལ་བྱས་ཕ་གི་ཟིང་རྒྱབ་ཅིག་བྱས་ཡོད་རེད་བ། འདི་ནི་དམིགས་ཡུལ་གཙོ་བོ་རེད་མ་གཞི། ནེ་ཏོ་དང། ནུབ་ཕྱོགས་རྒྱལ་ཁབ་འདི་ནང་ལོག་ལ་ཡ་མར་གང་འདྲ་ཅིག་བྱེད་གི་བསམ་པ་འདི་ཡིན་ན། ཁོའི་ཕྱིའི་རྣམ་པའི་རྒྱུ་མཚན་བཤད་ཡ་ཅིག་རེད་མ་གཞི། དངོས་གནས་བྱས་ན། འདི་འཇིགས་སྣང་འདི་འདི་རེད་ཟེར་བྱས། ཁོ་ཚོས་གཙོ་བོ་དེ

ཡུག་རེན་མི་དམངས་ནང་ལོག་ལ་ཡར་དམངས་གཙོ་བྱེད་ཡ་དང་རྒྱལ་ཁབ་ཧྲ་ཏག་ཏག་བཙུགས་ཡ་དེ་ཁོ་ཚོའི་འདུན་པ་དེ་ནི་ཕལ་ཆེར་མཚམས་བཞག་གི་མ་རེད་མུ་མཐུད་འབད་བརྩོན་བྱེད་ཀྱི་རེད་འདི་འབད་བརྩོན་བྱས་པ་དེ་གལ་སྲིད། སྲིད་འཛིན་ཕུ་ཏིན་ངོས་ནས་གང་ལྟར་བློ་འདོད་མེད་པ་ཕྱིན་པ་ཡིན་ན་འདི་ལ་ག་དུས་ཡིན་ནའི་ཁོས་བསྙད་བཀོལ་ཅིག་གཏོར་བཤིག་བཏང་བྱས་དེ་མུ་མཐུད་བྱས་བསྡད་གི་བསམ་འདུག་དེ་འདྲ་སོང་ཙང། ཨ་འདྲའི་རྒྱལ་ཁབ་དེ་གཉིས་ཀྱི་དཀའ་ངལ་དེ་ཡིན་ན་གང་ལྟར་ཕ་ཚུ་རང་ག་སེལ་ཡ་ཡོད་པ་ཅིག་ཁག་པོ་མེད་འགྲོ་བསམ་ཙང་རེད་ཅིག་འདུག།